གོང་ས་མཆོག་དང་ཁ་བྲལ་ལ་ཐག་གཅོད་དགོས་པའི་གི་སྐུལ་མ་བྱས་ཡོད་པའི་གི་གནས་ཚུལ་སོགས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཝེ་ཐ་ཝེ་ཡ་ཡི་ནང་ལ་ཁྲིམས་དང་བཟང་སྤྱོད་ཚུལ་ཁྲིམས་ཞེས་པའི་བགྲོ་གླེང་ཚོགས་འདུ་རུ་ལྷན་ཞུགས་ཀྱིས་བོད་དོན་སྐོར་གསུང་བཤད་གནང་ཡོད་པའི་སྐོར་གྱི་དམིགས་བསལ་གསར་འགྱུར་ཞིག་དང། མཐའ་མཇུག་ཏུ་རྒྱ་ཡིག་གི་ཚགས་པར་དང་བརྒྱུད་ལམ་གྱི་ཐོག་བོད་ཀྱི་གནད་དོན་ཞེས་པའི་ལེ་ཚན་ཞིག་དང་བཅས།

དང་ལེན་བྱེད་ཐབས་ཀྱི་ཆེད་དུ་བེད་སྤྱོད་གཏོང་གི་ཡོད་སྐོར་འགྲེལ་བརྗོད་གནང་ཡོད་པ་རེད། མི་མང་གི་སེམས་དེ་ཧ་ར་འགུག་ཐབས་དང་མི་མང་གི་སེམས་དེ་བསྒྱུར་ཐབས་ཀྱི་ཆེད་དུ་ད་ཁོ་ཚོ་གཡོ་ཐབས་ཀྱི་ཐབས་ཤེས་དེ་ད་ཁོ་ཚོ་ཐབས་འདྲ་མི་འདྲ་འཐེན་གི་འདུག། སྤྱིར་རྒྱ་ནག་གཞུང་གིས་བོད་ཀྱི་ལོ་གསར་དང་དུས་ཆེན་ཁག་ལ་བོད་ནང་གི་དགོན་སྡེ་ཁག་གི་སྣེ་འཁྲིད་མཁན་དང་ཤེས་ཡོན་པ་དང། མི་མང་ཚོ་གིས་གུས་བརྩི་དགོས་ས་ཡི་མི་སྣ་ཚོར་འཚམས་འདྲི་དང་འབྲེལ་ནས་རྒྱ་ནག་གཞུང་གི་ཁ་ལ་ཉན་དགོས་པའི་གི་སློབ་གསོ་གཏོང་སྲོལ་ཡོད་པ་བཞིན་རྒྱ་ནག་གུང་ཁྲན་ས་ནང་དུ་དཔལ་ཡུལ་རྫོང་གིས་ད་ལོ་ཡུལ་དེའི་དགོན་སྡེ་ཁག་གི་བླ་མ་མཁན་པོ་བཅུ་གྲངས་ཞིག་རྒྱ་ནག་གི་ཁྲིན་ཏུའུ་གྲོང་ཁྱེར་གྱི་ནང་ལ་སྐད་བཏང་ནས་ལོ་གསར་གསོལ་སྟོན་ཟེར་བ་དང་འབྲེལ་ནས་ཡུལ་དེའི་དགོན་སྡེ་ཁག་གི་གྲྭ་བཙུན་ཚོ་གིས་རྒྱལ་གཅེས་ཆོས་གཅེས་དང་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་དགོས་པ། ཁ་བྲལ་ལ་ངོ་རྒོལ་བྱེད་དགོས་པ་སོགས་ཀྱི་སློབ་གསོ་སྤེལ་བཞིན་ཡོད་པ་མ་ཟད་དགོན་སྡེ་ཁག་ཏུ་ལོ་གསར་གུང་གསེང་སྐབས་དང་བསྟུན་ནས་ཆབ་སྲིད་སློབ་གསོ་རུ་སློབ་སྦྱོང་དགོས་པའི་གི་དྲིལ་བསྒྲགས་དཔེ་དེབ་གསུམ་སྟོང་དྲུག་བརྒྱ་ལྷག་ཙམ་ཞིག་འགྲེམས་སྤེལ་སོགས་བྱས་ཡོད་པ་བཀོད་ཡོད་པ་རེད། དཔལ་ཡུལ་རྫོང་ཁུལ་སུ་དེ་སྔ་རྒྱ་ནག་གཞུང་གིས་གཏོར་བཤིག་བཏང་བའི་གི་ཡ་ཆེན་དགོན་དང་སྔ་འགྱུར་རྙིང་མ་པ་ཡི་མ་དགོན་ཆེན་པོ་དྲུག་གི་ཡ་གྱལ་དཔལ་ཡུལ་མ་དགོན་གྱི་བཤད་གྲྭ་སོགས་ཡོད་པ་མ་ཟད་ལྷག་པར་དུ་ཡ་ཆེན་སྒར་དང་དཔལ་ཡུལ་དགོན་གཉིས་ཀྱི་ནང་གི་བོད་ཀྱི་ས་ཁུལ་གང་ས་ནས་གྲྭ་བཙུན་སློབ་གཉེར་བ་མང་པོ་ཞིག་ཡོད་སྟབས་ཉིས་སྟོང་བརྒྱད་ཀྱི་ལོ་ནས་བཟུང་རྒྱ་ནག་གཞུང་གིས་ཡ་ཆེན་དགོན་དུ་བོད་ཀྱི་ལྷ་ས་ཁུལ་དང་གཞིས་ཀ་རྩེ། ལྷོ་ཁ། ནག་ཆུ། ཆབ་མདོ་དཔལ་འབར། རི་བོ་ཆེ། སྟེང་ཆེན། ཀོང་པོ། འཇོ་མདའ་སོགས་ནས་སློབ་གཉེར་གནང་བཞིན་ཡོད་པའི་གྱི་གྲྭ་བཙུན་སྟོང་ཕྲག་གསུམ་ལྷག་ཙམ་ཞིག་ཕྱིར་འབུད་བཏང་ཡོད་པའི་གྱི་གནས་ཚུལ་བྱུང་ཡོད་པ་རེད། ཡང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མི་ཡི་ཐོབ་ཐང་ལྷན་ཁང་གིས་རྒྱ་ནག་གི་ནང་ལ་འགྲོ་བ་མི་ཡི་ཐོབ་ཐང་གི་གནས་སྟངས་ཀྱི་ཐད་ལ་དུས་བཀག་བསྐྱར་ཞིབ་ཐེངས་བཞི་པ་ཡི་ཚོགས་ཆུང་གི་སྙན་ཐོ་འགྲེམས་སྤེལ་གནང་བའི་གྱི་ནང། རྒྱལ་ཁབ་གཉིས་ཀྱི་སྙན་ཐོ་ཡི་ནང་བོད་ལ Tibet ཞེས་པའི་ཀྱི་ཚབ་ཏུ་ཤིས་ཙང་ཞེས་པའི་ཀྱི་ཐ་སྙད་བཀོད་ཡོད་འདུག་དེ་ཡང་གནད་དོན་དབྱེ་ཞིབ་པ་ཚོ་གིས་རྒྱ་ནག་གིས་རིམ་པས་མཐུན་ཕྱོགས་རྒྱལ་ཁབ་ཚོ་ལ་བོད་ལ Tibet ཞེས་པའི་ཀྱི་ཚབ་ཏུ་ཤིས་ཙང་ཞེས་ཐ་སྙད་བཀོད་བཅུག་རྒྱུ་ཡིན་པ་ཚོད་དཔག་གི་ལྟར།

ཡང་གཞན་ཞིག་ནི་ཤར་ཡོ་རོབ་ཀྱི་རྒྱལ་ཁབ་བེ་རུ་བཅས་གཉིས་ཡིན་པ་རེད་འདུག་ཡང་འབྲས་སྤུངས་བློ་གསལ་གླིང་ཏྲེ་ཧོར་ཁང་ཚན་གྱི་བླ་མ་རྡོ་བུམ་རིན་པོ་ཆེ་བློ་བཟང་བསྟན་འཛིན་མཆོག་དགུང་གྲངས་བརྒྱད་ཅུ་གྱ་གཉིས་ཀྱི་ཐོག་ལ་དགོངས་པ་རྫོགས་ཡོད་པ་རེད་འདུག་དེ་ཡང་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་འབྲས་སྤུངས་བློ་གསལ་གླིང་ཏྲེ་ཧོར་ཁང་ཚན་གྱི་བླ་མ་རྡོ་བུམ་རིན་པོ་ཆེ་མཆོག་སྙིང་དང་གཅིན་པ་ཡི་སྙུང་གཞི་གི་ཤན་གྱིས་སྨན་པ་བསྟེན་གཏུགས་བྱས་ཡོད་ཀྱང་སྐུ་གཟུགས་དྭངས་བཞེས་མ་བྱུང་བར་བརྟེན་ཉེ་ཆར་ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་གསུམ་གི་ཉིན་རིན་པོ་ཆེ་མཆོག་ལྡི་ལི་ནས་འབྲས་སྤུངས་སུ་དམིགས་བསལ་གྱི་གནམ་གྲུ་ཡི་ཐོག་ནས་གདན་འདྲེན་ཞུས་པ་གི་རྗེས་སུ་ཕྱི་ཚེས་ཉི་ཤུ་རྩ་དགུ་གི་ཉིན་གྱི་ཞོགས་པའི་ཆུ་ཚོད་དྲུག་དང་སྐར་མ་བཅུ་བདུན་གྱི་ཐོག་ལ་རིན་པོ་ཆེ་མཆོག་དགུང་གྲངས་བརྒྱད་ཅུ་གྱ་གཉིས་ཀྱི་ཐོག་ཁོང་ཉིད་ཀྱི་བླ་བྲང་དུ་སྐུ་ངལ་གང་ཡང་མེད་པར་དགོངས་པ་རྫོགས་ཡོད་པ་རེད་འདུག་དེ་ཡི་སྐོར་རྡོ་བུམ་བླ་བྲང་གི་ཕྱག་མཛོད་དགེ་བཤེས་བསྟན་འཛིན་རྡོ་རྗེ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། ད་རེས་ཉི་ཤུ་རྩ་གསུམ་ལ་དམིགས་བསལ་གྱི་གནམ་གྲུ་ཕྱིན་ཅི་དེ་འདྲ་ཡོད་དེ་འདྲུ་ང་ཚོ་གོ་སྒྲིག་བཟོས་ནས་མར་འབྲས་སྤུངས་ཕེབས་ནས་ད་ནང་ཞོགས་ཁའི་ཆུ་ཚོད་དྲུག་དང་སྐར་མ་བཅུ་བདུན་ཡི་ཐོག་ལ་ནས་དགོངས་པ་དེ་རྫོགས་པ་རེད། རིན་པོ་ཆེ་དང་དགུང་ལོ་བརྒྱད་གྱ་གཉིས་རེད་གྱ་གཉིས། ད་ནང་ཞོགས་ཁའི་དགོངས་པ་རྫོགས་མ་ལ་དོ་ནི་ཞི་བའི་ཐོག་ནས་དཀའ་ངལ་མེད་པའི་ཐོག་ནས་ལྷོད་ལྷོད་སྐུ་དེ་བྱས་ནས་དེ་འདྲའི་དམིགས་བསལ་གྱི་དཀའ་ངལ་དེ་འདྲའི་གང་ཡང་འཕྲད་མ་སོང་དེ་བྱས་ནས་ལྷོད་ལྷོད་དགོངས་པ་བཞེས་བཞེས་བ། བཀའ་མངགས་གནང་ཡས་དེ་ད་རིན་པོ་ཆེ་ཡས་ད་ད་སླ་རང་བྱས་དེ་ང་ཚོ་ལ་དེ་བྱས་ཚར་བ། ད་ནི་གར་སེ་བར་ད་མ་འོངས་པ་ལས་ཀ་བྱེད་དོགས་འདོད་ན་ཡོད་སྲིད་ངན་ཚུལ་བྱས་གང་ག་ང་ཚོ་ལ་མངགས་ཚར་བ། དམིགས་བསལ་གྱི་ད་ནང་ཞོགས་ཁའི་བཀའ་མངགས་གནང་ཡས་དེ་འདྲའི་གང་ཡང་མི་འདུག།
དེ་རིང་རིན་པོ་ཆེའི་དགོངས་པ་རྫོགས་པའི་གི་གནས་ཚུལ་དེ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་དང་དཔལ་ས་སྐྱ་གོང་མ་རིན་པོ་ཆེ་མཆོག་དེ་བཞིན་འབྲེལ་ཡོད་བླ་ཆེན་རྣམ་པར་སྙན་སེང་གིས་ཐུགས་སྨོན་སྐྱབས་འཇུག་ཞུས་གནང་ཡོད་པ་མ་ཟད། ས་གནས་སུ་རྡོ་བུམ་བླ་བྲང་དང་དར་རྒྱས་མུན་སེལ་དང་ཁམས་ཚན་སོགས་ནས་བསྔོ་སྨོན་མཆོད་འབུལ་གནང་བཞིན་ཡོད་པ་འགྲེལ་བརྗོད་གནང་ཡོད་པ་རེད།

རྡོ་བུམ་རིན་པོ་ཆེ་མཆོག་ནི ྋགོང་ས་མཆོག་གི་བཀའ་དགོངས་ལམ་སྟོན་གྱི་འོག་ནས་བོད་པའི་ཆོས་དང་རིག་གཞུང་འཛིན་སྐྱོང་སྤེལ་གསུམ་གནང་རྒྱུར་ཐུགས་ཁུར་ཆེར་བཞེས་ཀྱིས་མཛད་འཕྲིན་དུ་མ་ཞིག་བསྐྱངས་གནང་ཡོད་པ་གསུངས་ཡོད་པ་རེད། ཆོས་དང་རིག་གཞུང་དོ་རྒྱ་དབང་མོ་ཆེ་རྟ་ནག་མོ་ནང་བཞིན་གྱི་རྟ་གང་བྱེད་ཀྱི།

སྐབས་དེར་བོད་དོན་རྒྱབ་སྐྱོར་ཚོགས་པ་ཡི་ཚོགས་གཙོ་བཅས་པས་གནམ་ཐང་དུ་ཕེབས་བསུ་ཞུས་ཡོད་པ་དང་ཉིན་དེ་ཡི་ཉིན་རྒྱབ་ཏུ་སྲིད་སྐྱོང་མཆོག་གིས་ཁྲིམས་དང་བཟང་སྤྱོད་ཚུལ་ཁྲིམས་ཞེས་པའི་གི་བགྲོ་གླེང་ཚོགས་འདུར་ལྷན་ཞུགས་ཀྱིས་བོད་དོན་སྐོར་གསུང་བཤད་གནང་ཡོད་པ་རེད། སྐབས་དེ་དུས་ཚོགས་བཅར་བ་རྣམས་ཀྱིས་དོ་སྣང་ཆེན་པོ་གིས་རིག་གཞུང་དང་སྐད་ཡིག་གཅེས་སྐྱོང་དང་སྲུང་སྐྱོབ་ཝེ་ཏཱ་ནེ་ཡ་གིས་བོད་དོན་ལ་རྒྱབ་སྐྱོར་གནང་ཕྱོགས་མཉམ་འབྲེལ་རྒྱལ་ཚོགས་སུ་བོད་དོན་གླེང་ཕྱོགས་བོད་མིའི་སྒྲིག་འཛུགས་དང་གཞན་ཕན་གྱི་སེམས་དང་འགན་འཁྲི་སོགས་གནད་དོན་ཅི་རིགས་ཀྱི་ཐོག་ལ་བཀའ་འདྲི་ཞུས་ཡོད་པ་ལ་ལན་འདེབས་གསལ་པོ་གནང་ཡོད་པ་རེད། སྲིད་སྐྱོང་མཆོག་གི་ཕྱོགས་ཕེབས་ཀྱི་གནད་དོན་དང་འབྲེལ་ནས་དབྱིན་ཡུལ་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་དྲུང་ཆེ་བློ་བཟང་ཆོས་སྒྲོན་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ།

ཚོགས་ཁང་ཞིག་ཏུ་ཨ་འདི་ནག་སུ་དེ་ལ་ནི་མི་ད་ཚོགས་ཁང་ནང་ལོགས་ལ་ཕར་ཞབས་བཀྱག་ག་རེ་བརྒྱག་འདི་ཚང་མ་ཁེངས་བྱས་ནས་རྒྱབ་ལོགས་ལ་མི་འདི་འདྲ་བཞེངས་བྱས་བཞུགས་བཞག་ལ་ཨ་ནི་དེ་ལ་ཕེབས་མཁན་དེ་ཚོ་ད་ཅིག་བོད་དོན་ལ་ཐུགས་སྣང་ཡོད་མཁན་དང་ཡང་དེ་མ་ཡིན་པའི་ད་ལྟ་ད་ད་ཁོ་རང་ཚོ་ལུང་པ་ནང་ལ་ཡུག་རེན་གྱི་གནས་སྟངས་དེ་ལ་ཁོ་རང་ཚོ་བློ་འཚབ་ཆེན་པོ་བྱེད་འདུག་ག་འདི་བྱེད་དུས་ད་ད་ཨུ་རུ་སུ་དང། རྒྱ་ནག་གཉིས་ཀྱི་དམར་ཤོག་གཞུང་གི་རྒྱབ་ལྗོངས་དང་དེ་འདྲ་བྱས་ནས་གཞན་པ་ལ་གཅིག་བཙན་འཛུལ་བྱས་དང་དེ་འདྲ་གིས་ཁོ་ཚོ་གཅིག་སེམས་ཚོར་དང་གདུང་སེམས་མཉམ་སྐྱེད་ཀྱིས་འདིས་ཚོར་བ་ཤུགས་ཆེན་པོ་ཡོད་མཁན་གཞོན་སྐྱེས་མ་ཟད་སྐུ་ལོ་ལྔ་བཅུ་བཅུའི་དེ་འདྲའི་འདུག་དེ་ཚོ་གི་དྲི་བ་དང་བྱས་དེ་བ་གི་ལུང་པ་གི་ལྟ་སྟངས་དང་ཁོ་ཚོ་གི་སེམས་ནང་དུ་དྲི་བ་ག་རེ་ཡོད་པ་དེ་ཁོང་ཚོས་དྲི་བ་བྱས་དེ་བ་ལན་འདེབས་ག་རེ་དགོས་ཡོད་པ་དེ་ཆ་ཚང་འགྲེལ་བཤད་གནང་བྱས། དེ་ཡི་ཐ་ན་མང་ཚོགས་ཀྱི་ད་གཏམ་བཤད་གནང་ཡས་ཀྱི་ལེའུ་དེ་གྲུབ་ནས་ཡང། ད་ལྟ་ཚགས་ཤོག་ཁག་ཅིག་ལ་ཨ་ནེ་བཅར་འདྲི་དང་ལེན་གནང་རྗེས་ཨེ་ཁེ་ས་ང་ཚོ་ཕྱིར་འགྲོ་ས་རེད། དེ་བཞིན་རི་ག་གྲོང་ཁྱེར་གྱི་སྤྱི་ཁྱབ་ལས་ཁུངས་དུ་གློག་བརྙན་གཟིགས་འབུལ་ཞུ་རྒྱུ་ཡི་ལས་རིམ་ཞིག་གོ་སྒྲིག་ཞུས་ཡོད་པ་བཞིན་དེ་ཡི་ཐོག་ལ་ཞིབ་འཇུག་མི་སྣ་སོགས་ཀྱི་མི་སྣ་གང་མང་ཕེབས་ཐུབ་པ་ཡི་ཐུགས་རེ་གནང་གི་ཡོད་པ་གསུངས་ཡོད་པ་རེད། དེའི་རྗེས་ཕྱི་ཚེས་ཉི་ཤུ་རྩ་དགུ་ཡི་ཉིན་གྱི་ལས་རིམ་ཁག་བསྒྲུབས་པ་ཡི་རྗེས་སུ་ལི་ཐུ་ནི་ཡ་ཡི་ནང་གི་ཕྱོགས་ཕེབས་གནང་ཡོད་སྐོར་གསུངས་དོན་ལ། ད་ལྟ་འདི་རེ་སྐོར་ང་ཚོས་ད་ཡང་མཛུབ་སྟོན་ཞིག་གོ་སྒྲིག་ཞུས་ཐུབ་པ་བྱུང་སོང། དེ་གི་ཁོང་ཚོའི་རི་ག་གི་རྒྱལ་ས་གི་ང་ཚོ་ད་ལྟ council ཞིག་ལ་དེ་ཡོད་པ་ཞིག council དེ་གའི་ནས་ང་ཚོ་ད་ལྟ་བོད་དོན་སྐོར་ལ་ཨ་ནེ།

གཞུང་འབྲེལ་མི་སྣ་ཁག་ལ་མཇལ་འཕྲད་དང་བཀའ་མོལ་ཞུ་ཡག་ཨན་བུ་མོས་གྲོས་ཚོགས་འཐུས་མི་ཁག་ང་ཚོའི་རྒྱབ་སྐྱོར་བྱེད་མཁན་དང་ཡང་དོ་སྣང་ཡོད་མཁན་དེ་ཚོ་ལ་ད་གཅིག་ཕྱི་ནང་སྐོར་ལ་དེ་རིང་གི་གནས་སྟངས་དང་བོད་དང་རྒྱ་ནག་གཉིས་ཀྱི་འབྲེལ་བ་དེ་སྐོར་ལ་གསལ་བཤད་གནང་ཡ་དང་ད་གོ་རྟོགས་སྤེལ་བྱས་དེ་བ་དེ་ལུང་པའི་མི་གིས་ང་ཚོའི་བོད་དོན་དེ་སྐོར་ལ་ཡག

བལ་ཡུལ་དང་རྒྱ་ནག་གི་བར་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་ལག་ལེན་དོན་འཁྱོལ་ཡོང་ཐབས་སུ་མཚན་རྟགས་འགོད་རྒྱུ་ཡིན་ལུགས་བལ་ཡུལ་གྱི་བློན་ཆེན་གཞོན་པ་གིས་གསུངས་ཡོད་འདུག་དེ་ཡང་པི་ཊི་ཨའི་ཞེས་པའི་རྒྱ་གར་གྱི་གསར་ཤོག་གི་སྟེང་ལ་ཕྱི་ཚེས་ཉི་ཤུ་རྩ་བརྒྱད་ཀྱི་ཉིན་གནས་ཚུལ་བཀོད་སྤེལ་བྱས་པ་ལ་ལྟ་ན། བལ་པོ་དང་རྒྱ་ནག་གི་བར་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་ལག་བསྟར་གནང་ཕྱོགས་ཀྱི་ཐད་ལ་གང་མགྱོགས་མཚན་རྟགས་འགོད་རྒྱུ་ཡིན་པ་བལ་ཡུལ་གྱི་བལ་ཡུལ་གྱི་བློན་ཆེན་གཞོན་པ་ཤི་རི་སི་ཐ་ལགས་ཀྱིས་བདུན་ཕྲག་སྔོན་མ་ཡི་གཟའ་སྤེན་པ་གི་ཉིན་ལ་འགྲེལ་བརྗོད་གནང་ཡོད་པ་རེད་འདི་ནི་ཁྱིམ་མཚེས་ཡུལ་གྲུ་གཉིས་བར་ལོ་བདུན་གྱི་རྗེས་ནས་རྒྱ་ནག་གིས་བཏོན་པའི་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་དེ་བཞིན་ལག་བསྟར་གནང་ཕྱིར་མཚན་རྟགས་བཀོད་པ་ཞིག་རེད་འདུག་ལ།

ད་ལྟ་ཡི་ཆར་བོད་པ་ཚོ་གིས་བལ་ཡུལ་གྱི་ནང་དུ་ཆབ་སྲིད་དང་འབྲེལ་བའི་གི་ལས་འགུལ་ཅི་ཡང་སྤེལ་ཆོག་གི་ཡོད་མ་རེད། ཡང་ལྷོ་ཨེ་ཤེ་ཡ་ཡི་མཐུན་ཚོགས་ཀྱི་ཕྱི་འབྲེལ་འགན་འཛིན་མཆོག་གིས་འབར་མ་ཡི་དབུ་ཁྲིད་ནས་ཡུལ་དེ་ཡི་ནང་གི་ཛ་དྲག་གི་གནས་སྟངས་ཀྱི་ཐོག་ལ་ཞི་བའི་ཐབས་ལམ་བརྒྱུད་ནས་ཐག་གཅོད་བྱ་རྒྱུ་ཡི་འཆར་གཞི་ཡོད་པ་ལ་རྒྱབ་སྐྱོར་གནང་ཡོད་པ་རེད་འདུག། དེ་ཡང་ཨེ་ཕི་གསར་ལས་ཁང་གིས་ཕྱི་ཚེས་ཉི་ཤུ་རྩ་དགུ་ཉིན་གནས་ཚུལ་སྤེལ་བ་ལ་གཞིགས་ན་ལྷོ་ཤར་ཨེ་ཤེ་ཡ་ཡི་མཐུན་ཚོགས་ཀྱི་ཕྱི་འབྲེལ་བློན་ཆེན་མཆོག་གིས་འབར་མ་ཡི་ནང་ལ་བྱུང་བའི་གི་འཁྲུག་རྩོད་ཀྱི་ཛ་དྲག་གི་གནས་སྟངས་མཚམས་འཇོག་བྱ་རྒྱུ་ལ་སྐུལ་མ་གཏོང་བཞིན་ཡོད་པ་མ་ཟད་འཚེ་མེད་ཞི་བའི་ཐབས་ལམ་བརྒྱུད་ནས་ཁུལ་དེ་ཡི་ཞི་བདེ་བརྩོན་ཐབས་བྱེད་པའི་གི་འཆར་བཀོད་ལ་རྒྱབ་སྐྱོར་ཡོད་པ་བརྗོད་ཡོད་པ་རེད། ཡང་གནས་ཚུལ་གྱི་ནང་ཉིས་སྟོང་ཉི་ཤུ་རྩ་གཅིག་གི་ལོར་འབར་མ་ཡི་དམག་མི་གིས་དྲག་པོ་ཡི་ཐོག་ནས་གཞུང་གི་སྲིད་དབང་འཛིན་པ་ནས་བཟུང་འབར་མ་ཡུལ་གྲུ་དེ་ཡི་ནང་ལ་འཁྲུག་རྩོད་རྒྱུན་ཆད་མེད་པར་བྱུང་དང་འབྱུང་བཞིན་ཡོད་པ་དང་དེ་ཡི་རྐྱེན་གྱིས་ལོ་ངོ་བཅུ་རིང་དུ་འབར་མ་ཡི་རྒྱལ་ཁབ་ཀྱི་ནང་གི་དམངས་གཙོ་ལམ་ལུགས་ཚོད་ལྟ་དང་དཔལ་འབྱོར་ཐད་ཀྱི་བཅོས་སྒྱུར་བྱས་པ་སོགས་ཀྱང་མཚམས་འཇོག་བྱས་ཡོད་པ་རེད། ཡང་གོང་ཞུས་ཡི་ལྷོ་ཤར་ཨེ་ཤེ་ཡ་ཡི་མཐུན་ཚོགས་ཀྱི་གསལ་བསྒྲགས་དེ་ཡི་ནང་ད་དུང། ང་ཚོས་འབར་མ་རུ་རོགས་པ་གནང་སྟེ་ཁུལ་དེ་ཡི་ནང་ལ་ཞི་བདེ་དང་འཆམ་མཐུན་རྒྱུན་གནས་ཐུབ་པ་ཞིག་ཡོང་ཐབས་ལ་འབད་བརྩོན་བྱེད་བཞིན་ཡོད་པར་བཅའ་སྡོད་བྱེད་ཀྱི་ཡོད། དེ་ཡི་རྒྱུ་མཚན་གཙོ་བོ་ནི་འབར་མ་ནི་ལྷོ་ཤར་ཨེ་ཤེ་ཡ་ཡི་མཐུན་ཚོགས་ནང་དུ་མེད་དུ་མི་རུང་བ་ཞིག་ཡིན་པ་དེ་རེད་ཅེས་འཁོད་ཡོད་པ་རེད།

དེ་སྔོན་གྱི་སི་ཀིན་རྒྱལ་པོ་ཡི་རྒྱལ་ཁབ་བརྒྱུད་ནས་འགྲོ་དགོས་པ་དང་གཞན་ཞིག་ནི། ལྷོ་བོད་ཁུལ་དུ་ཡོད་པའི་གི་རི་བོ་ཇོ་མོ་གླང་མ་ཡི་ལྷོ་ངོས་བརྒྱུད་ནས་པུ་ཀྲན་རྒྱལ་ཁབ་ཀྱི་ནང་ལ་འགྲོ་གི་ཡོད་པ་རེད། པུ་ཀྲན་རྒྱལ་ཁབ་ཀྱི་བྱང་ངོས་ཀྱི་ས་ཁོངས་མང་ཆེ་བ་ནི་གངས་རི་མཐོན་པོ་ཡིན་པ་དང། ཆ་སྙོམས་བྱས་ན་རྒྱ་མཚོ་ཡི་ངོས་ལས་མཐོ་ཚད་སྨི་ལྔ་སྟོང་ནས་དྲུག་སྟོང་བར་ཡིན་པ་རེད། དེར་བརྟེན་ལོ་རྒྱུས་ཀྱི་ཐོག་ལ་པུ་ཀྲན་ནི་བོད་ལས་ཡ་མཚར་ཆེ་བའི་གི་ཡུལ་གྲུ་ཞིག་ཏུ་བརྩི་གི་ཡོད་པ་རེད། བོད་སྐད་ཀྱི་ནང་ང་ཚོས་ཁོང་ཚོར་འབྲུག་གི་རྒྱལ་ཁབ་འམ་འབྲུག་ཡུལ་ཟེར་འབོད་ཀྱི་ཡོད། དེ་འདྲ་འབོད་པའི་གི་རྒྱུ་མཚན་གཙོ་བོ་ཞིག་ནི། བོད་ནང་ནས་པུ་ཀྲན་ཡུལ་ལ་བལྟས་པའི་སྐབས་སུ། ག་དུས་ཡིན་ཡང་སྤྲིན་ནག་དང་སྨུག་པ་འཁྲིགས་ནས་འབྲུག་ཅིག་རྒྱུག་གི་ཡོད་པ་འདྲ་པོ་ཡིན་པ་དེ་རེད། ལོ་རྒྱུས་ཀྱི་ཐོག་ལ་ས་ཁུལ་དེ་ནི་བོད་ཀྱི་དཔོན་རིགས་ཚོ་ཡི་དབང་ཆ་ཤོར་བ་དང། ཡང་ན་བོད་གཞུང་བར་འགལ་བ་ཆགས་པའི་གི་མི་སྣ་ཚོ་བྲོས་བྱོལ་འགྲོ་ས་ཀྱི་ས་ཆ་ཞིག་ཡིན་པ་རེད། དེར་བརྟེན་ས་ཆ་དེ་ནི་དུས་རབས་བརྒྱད་པ་ཡི་སྐབས་ནས་འགོ་བཙུགས་ཀྱིས་བོད་རིགས་མང་པོ་ཞིག་འདི་རུ་གནས་སྡོད་བྱས་ཡོད་པ་རེད་ཅེས་ད་ཡོང་བོད་མི Google ལགས་ཀྱིས། 直到一六一六年呢，当时西藏噶举派的领袖之一།

བོད་མི་ཚོ་འདི་རུ་ལྷགས་ནས་བོད་ལ་ལོག་གི་མེད་པ་རེད་དུས་རབས་བཅུ་གཉིས་པ་ཡི་དུས་མཇུག་ཏུ་བོད་བརྒྱུད་ནང་བསྟན་གྱི་ཀརྨ་བཀའ་བརྒྱུད་པ་ཚོ་གིས་ས་ཁུལ་དེ་རུ་ནང་ཆོས་དར་སྤེལ་བཏང་ནས་སྟོབས་ཤུགས་ཆེན་པོ་ཆགས་ཡོད་པ་རེད། ཕྱི་ལོ་གཅིག་སྟོང་དྲུག་བརྒྱ་བཅུ་དྲུག་གི་ལོ་ལ་སླེབས་དུས་སྐབས་དེ་དུས་ཀྱི་བཀའ་བརྒྱུད་པ་ཡི་གཙོ་འཛིན་ངག་དབང་རྣམ་རྒྱལ་ཡང་ཁུལ་དེར་ཕེབས་ཡོད་པ་དང། ཁོང་གིས་ལོ་ངོ་སུམ་ཅུ་ཡི་དུས་ཡུན་གྱི་རིང་ལ་པུ་ཀྲང་གི་སྡེ་བ་ཁག་གཅིག་ཏུ་བསྡུས་པར་མ་ཟད་པུ་ཀྲང་གི་སྐད་དང་ཡི་གེ་སོགས་ཀྱང་གཅིག་གྱུར་བྱས་ནས་བོད་སྐད་དང་བོད་ཡིག་དེ་བཞིན་བོད་བརྒྱུད་ནང་བསྟན་ནི་པུ་ཀྲང་གི་རིག་གཞུང་གི་ནང་ལ་གལ་གནད་ཆེ་བ་ཞིག་ཏུ་བཞག་ཡོད་པ་རེད།

ས་བཀྲ་གི་ཐོག་ནས་རིག་ཐུབ་པ་ཞིག་ནི་དེ་སྔོན་གྱི་སི་ཀིན་རྒྱལ་ཁབ་དེ་ནི་རྒྱ་གར་ནས་བོད་ལ་འགྲོ་ས་ཡི་ལམ་ཐིག་སྒང་ལ་འཁེལ་ཡོད་པ་རེད། དབྱིན་ཇི་གིས་ལམ་ཁ་དེ་གསར་གཏོད་བྱེད་པའི་གི་སྐབས་ཏག་ཏག་པུ་ཀྲང་གིས་དུས་རྒྱུན་ནས་ཁུལ་དེར་གནོན་ཤུགས་སྤྲོད་ཀྱི་ཡོད་པ་ཤེས་རྟོགས་བྱུང་ཡོད་པ་རེད་ཅེས་དང། 用白木空气。 那么， 在一七七二年的时候， 英国正式开始入侵不丹。 在经过了将近一百年的抗争之后呢， 英国强迫不丹政府签订不平等条约， 并且废除了当时的国王。 从一九一零年开始呢， 不丹正式成为英国的保护国， 所有的军事和外交都受英国的指导。 写了几段段段段， 你个老日， 你几个不准了， 我说准做一些幺八热。

ལོ་རྒྱུས་ཀྱི་དུམ་བུ་འདི་ཡི་ཁྲོད་ནས་ང་ཚོས་རིག་ཐུབ་པ་ཞིག་ནི། པུ་ཀྲང་རྒྱལ་ཁབ་ཀྱི་མི་རིགས་ངོ་བོ་རང་བཞིན་དེ་ནི། གཅིག་སྟོང་བདུན་བརྒྱ་བདུན་ཅུ་ལོ་ནས་གཅིག་སྟོང་དགུ་བརྒྱ་བཅུ་མེད་བདུན་ལོར། རྒྱལ་པོ་མེད་པ་བཟོས་པའི་གི་བར་གྱི་ལོ་ངོ་བརྒྱ་ལྷག་ཙམ་གྱི་དུས་ཡུན་གྱི་ནང། པུ་ཀྲང་རྒྱལ་ཁབ་ཆུང་ཆུང་དེ་གིས་དབྱིན་ཇི་བཙན་གྱི་སྟོབས་ཆེན་རྒྱལ་ཁབ་དེ་ལ་འཐབ་རྩོད་བྱས་ཡོད་པ་རེད།

ཨ་མི་རི་ཀ་རྒྱལ་ས་ཝཱ་ཤིང་ཏོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ངོ་སྤྲོད་ཞུས་ཐོན་ཐལ། དེ་རིང་གི་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།